ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེས་ཨ་ས་གི་སྨོན་ལམ་དང Bible ནང་གི་འགྲོ་སྟངས་དང་ཡ་ཡང་གཡུང་མ་རང་གི་འཇིག་རྟེན་ལ། ཕན་ཐོགས་མཁན་གྱི་གསུང་དང་ཆོས་གཏམ་དང། ན་ཚ་མི་ཡོང་གི་ཐོག་སྨན་གྱི་འགྲོ་སྟངས་དང། དེ་ལས་ལས་རིམ་མང་པོ་འདི radio ནང་ནས་མི་མང།

མི་མང་རྣམ་པ་ཚོ་འདི་ལས་རིམ་གྱི་ཐོག་ལ་ཁམས་བཟང་པོ་ཡི་གླུ་དང་སྒྲ་སྙན་ཅིག་ཕུལ་ནས་འགོ་ཚུགས་ཀྱི་ཡིན་ནོ།

མེད་དེ་ང་དེ་རིང་ཡང་ཁྱོད་ལ་སྨོན་ལམ་ཅིག་ཞུ་གི་ཡིན། དེ་སྨོན་ལམ་གྱི་ཐོག་ལ་ཁྱོད་ཕེབས་རོགས་གནང་ཅེས་ཁྱོད་ཀྱི་ང་གི་དེ་རིང་གི་འདིའི་དུས་ཚོད་ཐོག་ལ་ཁྱོད་ཀྱིས་ང་ལ་རོགས་རམ་བྱེད་རོགས་གནང་ཡང་དུས་དང། མི་མང་གནའ་དང་ཁ་དང་དེ་ནས་ཡང་ང་འདི་ལ། དེའི་བར་གྱི་ལ་ཁྱོད་ཀྱི་རླུང་ལས་བུང་ཡང་དེ་ལ་ཁྱོད་ཀྱིས་རོགས་རམ་གནང་རོགས་གནང་མེད་དེ་ང་སྨོན་ལམ་ཅིག་ཞུ་གི་ཡིན་ཨ་མེན། ད་དེ་རིང་གི་འདིའི་ལས་རིམ་འདི་མི་མང་ཚང་མའི་གི་བར་ལ་སླེབས་པའི་གི་སྐབས་ལ་ཡབ་ཡེ་ཤུ་གི་འོ་རང་ལ་ཡང།

ཨོ་དེའི་ཡིག་ལ་མི་མང་ཚགས་མ་ཞིག་ཕེབས་རོགས་གནང་ཅེས་ཡེ་ཤུ་ལས་ཡེ་ཤུ་གིས་དེའི་དོན་ལ་འོ་རང་ལ་ཡག་པོ་བྱེད་དགོས་ཡོད་དོ་ཞེས་མ་ཡ་བེད་དགོས་ཡོད་དོ་ཞེས་པྲེམ་བེད་དགོས་ཡོད་དོ་ཞེས་མེད་དེ་ཁོང་གིས་གསུངས་གནང་བསྡད་འདུག་ཡ། མི་མང་ཚགས་མ་ལ་ང་ཅི་ཞུ་ཟེར་ན། ཁོང་ཚོས་གིས་འོ་རང་ལ་འགྲོ་སྟངས་ཡག་པོ་བྱེད་དགོས་ཡོད་དོ་ཞེས་དེའི་དོན་ལ་འོ་རང་ཡང་ཁོང་ཚོའི་གི་འགྲོ་སྟངས་གི་ཐོག་ལ་འགྲོ་ཁུག་གོ་དགོས་ཡོད་དོ་ཞེས།

ཁྱོད་ཀྱིས་འགྲོ་སྟངས་གནང་རོགས་གནང་ཅེས་ཁྱོད་ཀྱིས་ང་ལ་ཡང་སྲུང་སྐྱོབ་སྐྱེལ་མ་དང་འོ་དེ་བེད་སྤེལ་རོགས་གནང་མ་ཟེར་མ་ན་དེ་བེད་སྨོན་ལམ་ཅིག་ཞུ་དུས་བྱིན་ཕི་ལ་ལ་ཅིག་རང་གི་དོན་དག་ལ་འགྲོ་ན་དེ་ཚང་མ་ཁོང་ཁྲོ་དགོས་ཡོད་དོ་ཞེ་མེད་དེ་ཁོང་གིས་གསུང་དེ་ཡོད་དོ་ཞེ་དེ་ནས་མི་མང་ཚང་མ་ལ་ང་ཅི་ཞུ་འོན་ཟེར་ན་ཁོང་གི་དེའི་དོན་ལ་འགྲོ་ཁུག་གོ་དགོས་ཡོད་དོ་ཞེ་ཁོང་གི་དེའི་དོན་དོན་དག་ལ་འོ་རང་མི་མང་ཚང་མ་དེ་འགྲོ་ཁུག་ན་དེ་ནས་ཁོང་གིས་འོ་རང་ལ་རྒྱབ་སྐྱོར་བྱེད་དགོས་ཡོད་དོ་ཞེ། དཀོན་མཆོག་གི་གསུང་གནང་དེ་ཡོད་དོ་ཞེས་དེ་རིང་དུས་ཚོད་འདི་རིགས་ལ་མི་མང་ཚང་མས་གི་ཡང་འོ་རང་ཁོང་ལ་ཁོང་ལ་སྨོན་ལམ་ཅིག་ཞུས་ཏེ་དེ་ནས་ཁོང་གི་འོ་དེ་ཞིག་བེད་དེ་འགྲོ་ན་དེ་ནས་ཁོང་འོ་རང་གི་ཐོག་ལ་རང་ཡེ་ཤུ་འདིའི་གི་འཛམ་བུ་གླིང་ལ་འོང་རྒྱུ་ཡི་རེད་འོ་རང་གི་རྗེས་ལ་སྡིག་པ་མང་པོ་མང་པོ་འོ་རང་གི་བེད་པ་ཡིན་ནོ་ཞེས་འོ་རང་མི་མང་གི་འདིའི་མི་མང་སྡིག་པའི་གི་ཐོག་ལ་རང་སྟོད་ལས་དཀོན་མཆོག་གི་ཡབ་ཡེ་ཤུ་ལ་འདིའི་གི་འཛམ་བུ་གླིང་ལ་དཀོན་མཆོག་ལ་མིའི་ག་སྤྲུལ་པ་ཚུད་ནས་དེ་ནས་འདི་ལ་འཚང་རྒྱ་ཡིན་པ་རེད་དེ་ནས་འོ་རང་གི་ཐོག་ལ་ར་ཁོང་གི་མང་པོ་ཞིག་འོ་དེ་དོན་དག་མང་པོ་ཞིག་བཟོས་ཡོད་པ་རེད་འགྲོ་སྟངས་མང་པོ་ཞིག་བཟོས་ཡོད་པ་རེད་ཞེ་སྒྲིག་འཛུགས་མང་པོ་ཞིག་བཟོས་ཡོད་པ་རེད་ཆོས་ཀྱི་འགྲོ་སྟངས་དང་ཅི་ཚང་གོ་ཞིག་ཡབ་ཡེ་ཤུ་གི་འདི་འཛམ་བུ་གླིང་གི་མི་མང་ལ་གནང་དེ་ཡོད་པ་རེད། དེ་གི་ལམ་ནི་རེད་དེ་ལམ་ལ་འོ་རང་ཚང་མ་དེ་ཞུགས་ཁུག་དགོས་གོ་ཡོད་རེད་ཁོང་གི་དོན་དག་གི་ཐོག་ལ་ཁོང་གི་འགྲོ་སྟངས་གི་ཐོག་ལ་འོ་རང་ཞུགས་ཁུག་ན་དེ་ནི་དཀོན་མཆོག་གི་འོ་རང་ལ་རྒྱབ་སྐྱོར་བྱེད་གོ་ཡོད་སྨྲས་ཏེ་དཀོན་མཆོག་གི་གསུང་གནང་དེ་ཡོད་པ་རེད་ཡབ་དཀོན་མཆོག་གི་ཐོག་ལ་མི་མང་ཚང་མ། འདི་ཆོས་ཀྱི་འགྲོ་སྟངས་གི་ཐོག་ལ་འགྲོ་ཁུག་ན་ཁོང་གི་འོ་རང་ལ་ཅི་ཚང་གོ་སྟེར་དགོས་ཡོད་དོ་ཅི་ཅི་ཚང་གོ་སྒྲུབ་དགོས་ཡོད་དོ་ཡང་ཁ་སྐད་ཅེས་ང་ཡབ་ཡེ་ཤུ་རེད་གི་ཡེ་ཤུ་རེད་ང་ཡེ་ཤུ་གི་འགྲོ་སྟངས་ལ་འགྲོ་ཡོད་སྨྲས་ཏེ་ཅིག་ཆོ་ཡོང་ཨ་མ་རེད་ཁ་ཅིག་གི་དོན་དག་དང་སེམས་པའི་ནང་ལས་རང་རང་གི་ཚུལ་ཁྲིམས་དང་དོན་དག་འགྲོ་སྟངས་ཅི་ཚང་གོ་ཁོང་གི་ཐོག་ལ་འགྲོ་ཁུག་ན་དེ་ནས་ཁོང་གི་འོ་རང་ལ། རྒྱབ་སྐྱོར་བྱེད་དགོས་ཡོད་དོ་ཞེས་སྨྲས་ཏེ་གསུང་སྟེ་འདུག་ཡབ་དཀོན་མཆོག་གི་ཐོག་ལ་ཁྱེད་མི་མང་ཚང་མ་བསྟན་ཏེ་ཕེབས་རོགས་གནང་སྨྲས་ཏེ་ང་དེ་རིང་ཡང་འདི་གི་རེ་ཌི་ཡོ་ཨ་ས་གའི་བ་ནི་གི་ནང་ལས་ཁྱེད་ཚོ་མི་མང་ཚང་མ་ལ་འདི་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས་ཁྱེད་ཕེབས་རོགས་གནང་ཞེས་དཀོན་མཆོག་གི་འགྲོ་སྟངས་གི་དཀོན་མཆོག་གི་དེ་འགྲོ་སྟངས་གི་ཐོག་ལས་དེ་ནས་ཨོ་རང་གི་བའི་བལ་ནང་ལ་མང་པོ་བྲིས་ཡོད་དེ།

ཡང་དེ་རིང་གི་དུས་ཚོད་དེ་གའི་ཐོག་ལ་མི་མང་ཚང་མ་ཕེབས་གནང་རོགས་གནང་གནང་ཟིན་དེ་ལ་ཐུགས་རྗེ་ཆེ་ཞུ་ནས་ཡང་སང་ཉིན་དེ་གའི་དུས་ཚོད་དང་དེ་གའི་གོ་ཐའི་ཐོག་ལ་མི་མང་བར་ལ་སླེབས་གི། རེ་ཌི་ཡོ་ཉན་མཁན་གྱི་མི་མང་དེའི་དུས་ཚོད་དེའི་གཏམ་དང་ཡེ་ཤུའི་ཆོས་ཀྱི་གསུང་རབ་ཚང་མ་སྨྲས་ཏེ་དུས་ཚོད་དེ་ནི་རྫོགས་སོང།

ཨོ་རང་གི་ཁྱིམ་མཚེས་གོ་གཉིས་མཉམ་པོ་མཐུན་པོ་བས་དགོས། རང་གི་ཁྱིམ་མཚེས་གོ་གཉིས་མཉམ་པོ་མཐུན་པོ་ཡོད་ན་རང་ལ་ན་བ་ཚ་བ་ཅི་བྱུང་ན་དེ་ཁྱིམ་མཚེས་ཀྱི་རོགས་པ་བས་གི་རེད། ད་གོ་མཉམ་པོ་རྣམས་བས་ན་འཁྲུག་པ་རྒྱབ་ལྕགས་མ་ར་དང་བཙོ་ར་བི་རི་དང་ད་གོ་མཉམ་པོ་འཁྲུག་པ་དང་དེ་བས་ས་མ་ན་དེ་ནི་ནང་མ་ན་རང་ལ་ཡང། དུས་ཚོད་གཅིག་གི་ཉིན་མོ་གཅིག་ལ་རང་ལ་ཡང་ཨོ་དེ་བཞིན་ས་མ་ཞིག་སྤར་དེ་དགོས་རེད།

ཁྱིམ་མཚེས་གོ་གཉིས་དེ་རང་གི་འགྲོ་སྟངས་སྡོད་སྟངས་ཀྱི་ཐོག་ལ་རྩ་ཆེན་པོ་བགྱི་བ་རེད། ཁྱེད་ཚོ་མི་མང་ཚང་མ་དེ་གསན་ཞུ་རོགས་གནང། ཁྱིམ་མཚེས་གོ་གཉིས་གི་འགྲོ་སྟངས་དང་སྡོད་སྟངས་ཀྱི་ཐོག་ལ་འོ་རང་ཚང་མ་རང་ཡག་པོ་བྱས་ཏེ་འགྲོ་ཁུག་ན་དེ་ལས་ཀྱི་ཡག་པ་དཔེ་མི་སྲིད་ཡག་པ་ཅི་གང་ཡང་མེད་པ་རེད། ཁྱེད་ཚོ་མི་མང་ཚང་མ་ལ་དེ་རིང་གི་ང་འདི་བཀའ་སློབ་དང་པོ་ཆེད་ཞུ་འོས་ཡིན་ནོ་ཞེས། ད་ཡང། སང་ཉིན་འདི་གའི་འགྲོ་སྟངས་འདི་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ཡང་སང་ཉིན་ང། དུས་ཚོད་འདི་གའི་སྐབས་ལ་ཁེལ་ནས་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་འོང་གི་ཡིན་ནོ་ཞེས། ཁྱིམ་མཚེས་གོ་གཉིས་དང་ཁྱིམ་ཚང་གོ་མཉམ་པོ་མཐུན་པོ་བྱས་ན་འདི་ལས་ཡག་པ་དཔེ་མི་སྲིད་ཡག་པ་ཅི་གང་ཡང་ཡོད་མ་རེད། ཁྱིམ་མཚེས་གོ་གཉིས་མཉམ་པོ།

གཞན་དག་གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགུང་སངས་ཞུ་གི་ཡིན་ནོ་བཀྲ་ཤིས་བདེ་ལེགས།